དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོ་གི་བོད་ཟླ་དང་པོ་གི་ཚེས་པ་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་གཉིས་པ་གི་ཚེས་ཉི་ཤུ་ཐམ་པ་གཟའ་མིག་དམར་རེད་ང་བོད་རྒྱལ་ཡིན་གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་བོད་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་འགོ་འཛུགས་བྱེད་ཀྱི་ཡོད། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན ྋགོང་ས་རྒྱལ་བ་རིན་པོ་ཆེ་ཡིས་ལོ་གསར་ཚེས་པ་བཅུ་གི་ཉིན་སྲིད་སྐྱོང་ལ། གཟིམ་ཆུང་མཇལ་ཁ་བསྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཟིག་གི་ནང་ང།
Australia གི་དབུས་གྲོས་ཚོགས་འཐུས་མི་སོ་ཧྥི་སི་ཁེམ་སི་ལགས་ནས་འབྱུང་འགྱུར་མོ་རང་གིས་བོད་དོན་དེ་བོད་ཀྱི་ཆོས་དད་རིག་གཞུང་སྲུང་སྐྱོབ་ཀྱི་ཐད་དུ་མཉམ་རུབ་ལས་དོན་གནང་རྒྱུར་གྲ་སྒྲིག་ཡོད་ཅེས། སི་ཏི་ནི་གི་བོད་ཀྱི་ལོ་གསར་དགའ་སྟོན་གི་སྟེང་ང་གསུངས་ཡོད་གི། མཇུག་ཏུ། བཀྲས་མཐོང་བློ་གྲོས་ལྷ་དབང་ལགས་ཀྱིས་སྔར་ལྷ་སར། མཁས་དབང་དགེ་འདུན་ཆོས་འཕེལ་ཇི་ལྟར་མཇལ་བའི་སྐོར་ལ་ཕྱིར་དྲན་བྱས་པའི་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ལོ་གསར་ཚེས་པ་བཅུ་གི་ཉིན་སྲིད་སྐྱོང་ལ་གཟིམ་ཆུང་མཇལ་ཁ་བསྩལ་འདུག་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱར་གསལ་བ་བཀོད་པ་བཞིན་ཕྱི་ཟླ་གཉིས་པ་གི་ཚེས་བཅུ་དགུ་གི་ཉིན་ཏེ་བོད་ལུགས་ཤིང་འབྲུག་ལོ་གི་ལོ་གསར་ཚེས་པ་བཅུ་གཟབ་གསོལ་གྱི་སྐབས་ལ་སྔར་སྲོལ་གྱི་ལྟར། ྋགོང་ས་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གཞན། བསྟན་འཛིན་ལུང་རྟོགས། དེ་བཞིན། བཀའ་བློན་རྒྱ་རི་སྒྲོལ་མ་དང། བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་བཅས་ལ་དམིགས་བསལ་མཇལ་ཁ་བསྩལ་འདུག་ཅིང། སྐབས་དེར་སྲིད་སྐྱོང་གིས། བཀའ་ཤག་སྐབས་བཅུ་དྲུག་པ་གི་ལོ་གཉིས་དང་ཕྱེད་ཀ་གི་ལས་བསྡོམས་སྙིང་བསྡུས་ཟིག ྋགོང་ས་རྒྱལ་བ་རིན་པོ་ཆེ་ལ་སྙན་འབུལ་ཞུས་པའི་སྐོར་གསུང་རྒྱུར།
ད་རང་ཞོགས་ཀས་ཚེས་བཅུ་གཟབ་གསོལ་ཚོགས་གནང་རེད། འདི་ད་སྔ་མོ་བོད་ནས་བྱས་རྗེས་དེ་ལམ་ལུགས་སྲོལ་དེ་ད་ལྟ་བཙན་བྱོལ་ནང་ལ་རྒྱལ་བ་རིན་པོ་ཆེ་དབུ་བཞུགས་ཐོག་ལ་ཡག། ལྷ་ཆོས་སྐྱོང་སྲུང་མ་ཚང་མ་ཡག་ཕལ་ཆེ་འདུག་ཕྱི་ནས་བཀའ་ལུང་ཞུ་ཡག་དང་དེ་ཚོའི་གོ་སྐབས་ཤིག་རེད་དེ་ད་རང་ཞོགས་ཀས་དུས་བཞིན་ཚོགས་པ་རེད་དེའི་རྗེས་ལ་སྲིད་སྐྱོང་ཟུར་དུ་མཇལ་ཁ་ཞུས་བྱས་བར་ལམ་གནས་ཚུལ་བྱུང་བཞག་བ་དང།

དེ་བས་ཀྱི་བོད་རང་བཙན་ཡིན་པ་དེ་སྒྲུབ་དགོས་དགོས་རེད་བ་དེ་ཉིད་གཉིས། ང་ཚོ་ཚང་མ་ལ་ནུས་པ་མཉམ་སྤུངས་ཡོང་ཡག་གི། སྲིད་བྱུས་དེ་འདྲའི་ཞིག་གི་འོག་ནས་རྒྱ་ནག་ལས་ཁོབ་ད་བྲལ་ཡག་རེད་རྒྱལ་སྤྱི་གི་ཐོག་ལ། ཨ་ནི་བོད་ཀྱི་ལོ་རྒྱུས་ལ་ཡོ་འཁྱོག་བྱས་ན་འགྲིག་གི་མེད་པ་རྒྱ་ནག་གི་གཞུང་གི་ལབ་ལབ། བོད་ཟླ་དང་པོ་གི་ཚེས་པ་བཅུ་གི་ཉིན་ན་ཚོགས་སྲོལ་ཡོད་པའི་གཞུང་འབྲེལ་ཚེས་བཅུ་གཟབ་གསོལ་གྱི་སྐབས། གནས་ཆུང་ཆོས་རྒྱལ་ཆེན་མོ་གིས་གཙོས་པའི་གཞུང་བསྟེན། ཆོས་སྐྱོང་རྣམས་འདུ་འཛོམས་གི་ཐོག་དུས་ཆེན་སྲུང་བརྩི་ཞུས་ཡོད་པ་བཞིན་ད་རེས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། ཚེས་བཅུ་གཟབ་གསོལ་མཛད་སྒོ་གི་ཐོག་གནས་ཆུང་ཆོས་རྒྱལ་ཆེན་པོས་བོད་མི་ཚང་མ་ཆིག་སྒྲིལ་དགོས་གལ་ཆེ་བའི་སྐོར་བཀའ་ལུང་ཕེབས་ཡོད་འདུག་གཞན་ཡང་རིང་མིན་ཕྱི་ཟླ་གཉིས་པ་གི་ཚེས་ཉི་ཤུ་རྩ་གཅིག་གི་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་སྦེལ་ཇམ་ཚུད་པའི་ཡོ་རོབ་ཀྱི་རྒྱལ་ཁབ་ཁག་ཅིག་གི་ནང་ང་གཞུང་འབྲེལ་ཕྱོགས་བསྐྱོད་དུ་ཕེབས་གཏན་འཁེལ་འདུག་ལ་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ཡང་སྦེལ་ཇམ་དུ་ཚོགས་གཏན་འཁེལ་བའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་གི་ཐོག་ལ་མཉམ་ཞུགས་གནང་གི་ཡོད་འདུག་ཉི་ཧོང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་ལོ་རེའི་ཚོགས་འདུ་དེ་ཕྱི་ཚེས་བཅོ་བརྒྱད་གི་ཉིན་དྲ་རྒྱ་བརྒྱུད་ལམ་སྐོང་ཚོགས་གནང་འདུག་ཚོགས་འདུའི་ཐོག་ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་འཐུས་མི་སྐུ་ཞབས་ཨི་ཤི་ཁ་བ་ཨ་ཁི་མ་ས་ཡིས་བོད་དོན་དཀའ་རྙོག་སེལ་རྒྱུར་རྒྱབ་སྐྱོར་ཡོད་ཚུལ་དང། ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ལས་དོན་ཁག་སྙན་སེང་ཞུས་འདུག་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཚོགས་འདུ་གི་ཐོག་མར་ཉི་ཧོང་གི་བོད་སྐྱོབ་འབྲེལ་མཐུད་ཚོགས་པ་གི་ཚོགས་གཙོ་སྐུ་ཞབས་མ་ཁི་ནོ་སེ་ཧྲུའུ་ཡིས་ཁོང་རང་ཉིད་ལོ་མང་གི་རིང་བོད་ཀྱི་གནད་དོན་གི་ཐོག་ལ་འབྲེལ་བ་ཇི་ལྟར་བྱུང་ཚུལ་དང་བོད་ལ་རང་དབང་དང་དམངས་གཙོ་གི་འཐབ་རྩོད་དེ། འཛམ་གླིང་ཞི་བདེ་དང་འཆམ་མཐུན་ལ་འབྲེལ་བ་ཡོད་པའི་སྐོར་དང་བོད་མིའི་དབུ་ཁྲིད ྋགོང་ས་མཆོག་གིས་ཞི་བདེ་དང་འཚེ་བ་མེད་པའི་ལམ་སྟོན་དང་དཀའ་རྙོག་ཁག་གྲོས་མོལ་གྱི་ཐོག་ནས་སེལ་དགོས་པའི་བཀའ་སློབ་ཁག་དྲན་གསོ་གནང་འདུག་ཡང་ཚོགས་འདུ་གི་ཐོག་ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་གི་གྲོས་ཚོགས་འཐུས་མི་སྐུ་ཞབས་ཨི་ཤི་ཁ་བ་ཨ་ཁི་མ་ས་ཡིས། བོད་དོན་དཀའ་རྙོག་སེལ་རྒྱུར་རྒྱབ་སྐྱོར་དང་འབྲེལ་ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ལས་དོན་ཁག་སྙན་སེང་ཞུས་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་ལ་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨ་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་གསུངས་ན། རེས་གཟའ་ཉི་མའི་ཉིན་ལ་ང་ཚོ་ཉི་ཧོང་ལ་ཡོད་པའི་བོད་དོན་རྒྱབ་སྐྱོར་ཚོགས་པ་ཚང་མ་དྲ་ཐོག་འདིར་འདུ་འཛོམས་རེད། དེའི་ཐོག་ལ་ལས་དོན་གཙོ་བོ་དེ་ལོ་གཅིག་ལ་ང་ཚོ་ཚོགས་འདུ་འཚོགས་རྗེས།

དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་ཉི་ཧོང་གི་བོད་དོན་རྒྱབ་སྐྱོར་བ་རྣམས་ལ་ཐུགས་རྗེ་ཆེ་ཞུས་པ་དང་སྦྲགས། རྒྱ་ནག་གིས་བོད་ཀྱི་ཆོས་དང་རིག་གཞུང་དང། ངོ་བོ་དང་བཅས་པ་རྩ་མེད་བཟོ་རྒྱུ་གི་ལས་དོན་ཤུགས་ཆེ་རུ་གཏོང་བཞིན་ཡོད་པའི་སྐོར་ནན་བརྗོད་གནང་འདུག་ཉི་ཧོང་སྐུ་ཚབ་དོན་གཅོད་ཨ་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་སྐུ་ཚབ་དོན་གཅོད་ཁང་གིས་སྤེལ་བའི་ལས་དོན་ཁག་སྙན་སེང་དང་བོད་ནང་གི་ད་ལྟའི་གནས་སྟངས། རིང་མིན་ཡོ་རོབ་ཀྱི་སྦ་ར་སིལ་གྲོང་ཁྱེར་དུ་སྐོང་ཚོགས་གནང་རྒྱུའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་འདུ་གི་སྐོར་དང་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ནང་གི་ལས་འཆར་ཁག་ཉི་ཧོང་ནང་བོད་ཀྱི་གྲོང་ཞེས་པ་ཞིག་འཛུགས་རྒྱུ་གི་དགོངས་པར་རྒྱབ་སྐྱོར་གནང་སྐྱོང་ཡོང་བའི་འབོད་སྐུལ་གནང་འདུག་སྐུ་ཚབ་དོན་གཅོད་ཨ་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་དོན། ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཡི། འདུག་ཟེར་མཉམ་ཞུགས་གནང་ཡོད་རེད་ཁོ་རང་ཐོག་ནས་ནས་ཕེབས་པའི་ཚང་མར་ལ་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་ཏུ་ཨ་ནི་རྒྱ་ནག་གིས་བོད་ནང་ལོགས་ལ་གདུག་རྩུབ་ཆེ་བའི་གནས་སྟངས་དེ་ཚོ་སྐོར་ལ་ཡི་འགྲེལ་བཤད་ཞུ་ལུགས་སུ་བསྐྱོན་སོང། དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་ཉི་ཧོང་གི་བོད་དོན་རྒྱབ་སྐྱོར་བ་རྣམས་ལ་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་རྒྱ་ནག་གིས་བོད་ནང་དྲག་གནོན་གཏོང་བཞིན་པའི་གནས་སྟངས་ཀྱི་སྐོར་འགྲེལ་བཤད་ལ་ཞིབ་ཚགས་བརྒྱབ་ཡོད་ཅེས་དང་དེ་བཞིན་སྐུ་ཚབ་དོན་གཅོད་ཀྱི་མི་ཐུག་ལ་ཞུགས་ནས་སྦེལ་ཇམ་དུ་འཚོག་རྒྱུ་གི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་འདུ་ལ་ཉི་ཧོང་གི་ཕྱོགས་ནས་སྐུ་ཚབ་གསུམ་ཕེབས་རྒྱུ་གི་ལས་དོན་གྱི་སྐོར་ལ་གྲོས་བསྡུར་དང་དེ་བཞིན་དུ་ཁོང་རྣམ་པ་གིས་དུས་ད་ལྟ་གི་བར་དུ་བོད་ལ་ཐུགས་ཁུར་ཆེ་བཞེས་གནང་བར་ངས་བོད་ཕྱི་ནང་གི་བོད་མི་གི་ཚབ་བྱས་ནས་ཐུགས་རྗེ་ཆེ་ཞུས་པ་ཡིན་ཞེས་གསུང་གི་འདུག།

ཨོ་སི་ཁྲེ་ལི་ཡ་གི་སི་ཏི་ནི་བོད་རིགས་མཐུན་ཚོགས་ཀྱིས་བོད་མིའི་རིག་གཞུང་གོམས་གཤིས་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ལ་དམིགས་ཏེ། བོད་ཤིང་འབྲུག་ལོ་གི་ལོ་གསར་དུས་ཆེན་སྤྱི་ཟླ་གཉིས་པ་གི་ཚེས་བཅུ་བདུན་གྱི་ཉི་མ་སྲུང་བརྩི་གནང་བ་དང། ཨོ་སི་ཁྲེ་ལི་ཡ་རྒྱལ་ཁབ་ཀྱི་དབུས་གྲོས་ཚོགས་འཐུས་མི་སོ་ཧྥི་སི་ཀེམ་སི་ལགས་སྐུ་མགྲོན་གཙོ་བོ་ལ་གདན་ཞུས་ཀྱིས་གསུང་བཤད་གནང་སྐབས། ལོ་གསར་སྲུང་བརྩི་བྱས་ནས་བོད་ཀྱི་རིག་གཞུང་རྒྱུན་འཛིན་གནང་ཐུབ་པར་ཡི་རང་དང། མོ་རང་སྔ་ལོ་གོང་ས་མཆོག་ལ་མཇལ་བཅར་གྱི་སྐབས་གོང་ས་མཆོག་གི་ཞལ་ནས་བོད་མི་ཚོ་བཙན་བྱོལ་དུ་ཡོང་ནས་བོད་ཀྱི་ཆོས་དང་རིག་གཞུང་འཛམ་གླིང་ལ་འཆད་སྤེལ་གྱིས། འཛམ་གླིང་གི་མི་མང་པོར་ཕན་ཐོགས་སྒྲུབ་ཐུབ་ཡོད་པར་གསུངས་ཡོད་པ་དེ་དངོས་ཡོད་གནས་ཚུལ་ཡིན་པས། འབྱུང་འགྱུར་མོ་རང་གིས་བོད་དོན་དང་བོད་ཀྱི་ཆོས་དང་རིག་གཞུང་གི་ཐད་དུ་མཉམ་རུབ་ལས་དོན་གནང་རྒྱུར་གྲ་སྒྲིག་ཡོད་པར་གསུངས་པའི་སྐོར། Australia གི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་གི་ཚོགས་གཙོ་དང Sydney བོད་རིགས་ཚོགས་པ་གི་ཚོགས་གཙོ་ཆོས་འཛིན་ལགས་ནས་ངོ་སྤྲོད་གནང་གི་འདུག། ད་སྤྱི་ཡོངས་ཀྱི་ཐོག་ནས་ད་ཅིག་ད་ལྟ་སྐུ་མགྲོན་གཙོ་བོ་ཌོག་ཊར་སོ་ཧྥི་ལྟ་བུ་མཚོན་པ་ཡིན་ན་ད་མོ་རང་གིས་གསུང་ཡ་ལ། ཨ་ནི་རྩ་བའི་ཆ་ནས་ད་ང་རང་ཚོ་ཚང་མ་ལོ་དེ་རིང་ད་ལོ་གསར་གི་དུས་ཆེན་སྲུང་བརྩི་བྱེད་ཡ་དེ།

དྲན་ཐུབ་ཡོད་པ་དེ་ད་ང་རང་ཚོ་ངོས་ནས་ཅིག་དགའ་དགོས་ཡག་གི་དོན་དག་ཅིག་རེད་ཟེར་བྱས་ནས་ནི་སྐྱབས་མགོན་རིན་པོ་ཆེ་དེ་འདྲའི་གི་བཀའ་སློབ་ཅིག་གནང་སོང་ཟེར་དེ་འདྲ་སོང་ཙང་དེ་དངོས་གནས་དྲང་གནས་གི་དངོས་ཡོད་གནས་སྟངས་གི་ཐོག་ནས་མི་མང་པོ་ཅིག་ལ་ཕན་བདེ་བསྐྲུན་ཡག་གི་གནས་སྟངས་ཅིག་ཆགས་ཡོད་དུས་དེ་དངོས་གནས་དྲང་གནས་དེ་འདྲ་ཅིག་རེད་དེ་གསུངས་སོང་ནི་དེ་ནི་ད་གསུམ་པ་དེ་ད་མ་འོངས་པའི་ད་ང་རང་ཚོའི་ཅིག་བོད་དང་བོད་མིའི་ལས་དོན་ཡིན་ན་འདྲ་དེ་མ་ཡིན་པའི་ད་བོད་གི་ཆོས་དང་རིག་གཞུང་ཟེར་ན་འདྲ་གང་ལྟར་ནི་མོ་རང་ངོས་ནས་ད་ཅིག་བོད་པ་དང་མཉམ་དུ་མཉམ་གནས་གི་ལས་དོན་དེ་ཨ་མུ་མཐུད་དེ་བྱེད་ཡག་དེ།

ཆོས་འཛིན་ལགས་ནས་མུ་མཐུད་དེ་འགྲེལ་བརྗོད་གནང་གི་འདུག། ལྷ་དབང་རྒྱལ་པོ་ལྟ་བུ་ཆ་མཚོན་པ་ཡིན་ན་ཉིས་སྟོང་བཅུ་དགུ་ནས་དུས་ཤེས་ནས་ད་གང་ལྟར། ཁོང་གི་ཕྱག་ལས་དེ་གནང་ནས་ཨོ་སི་ཀྲོ་ལི་ཡ་གི་དོན་གཅོད་ལས་ཁུངས་ཀྱི་ཕྱག་ལས་དེ་གནང་ནས། གང་ལྟར་དབུས་བོད་མིའི་སྒྲིག་འཛུགས་ཀྱི་ལམ་སྟོན་དང་ཨ་ནེ་ཏིན་སི་ག་རེ་ཅིག་ཡོད་པ་ཡིན་ན་ཨ་ནེ་ཅིག་ང་ཚོའི་སི་ནི་བོད་རིགས་མཐུན་ཚོགས་གཅིག་པོ་ཙམ་མ་རེད་ཨོ་སི་ཀྲོ་ལི་ཡ་གི་ནང་གི་ད་ཅིག་བོད་རིགས་མཐུན་ཚོགས་ག་བ་ཅིག་ཡིན་པ་ཡིན་ན་ཅིག་དེ་གི་དེ་མ་ཅིག་ད་ལག་བསྟར་ཡོང་ཡག་གི་ཐོག་ལ་ཅིག་ཅིན་ལྗིད་ཁུར་བྱེད་ཡག་དང་ནི་ད་ག་ནང་བཞིན་གི་ད་ཅིག་ནི་དོན་ག་རེའི་ནང་རང་ཚོས་ཅིག་ཧ་མ་གོ་དུས་ཙམ་པ་དེ་གི་དེ་བཀའ་འདྲི་གནང་དུས་ཙམ་པ་ཅིག་ཁོ་ཅིག་ཉིན་མཚན་དབྱེར་མེད་དུ་ཅིག་ག་དུས་ཁག་གི་ཞལ་པར་ཡར་ཕུལ་བ་ཡིན་ན་ཅིག་ནི་ག་དུས་ལམ་སྟོན་ཅིག་ཞུ་བ་ཡིན་ན་ཁོ་དུས་ཐོག་རང་ལ་མ་ཅིག་དངོས་གནས་ལམ་སྟོན་གནང་ནི་ཅིག་དངོས་གནས་ཅིག་ད་ཅིག་ག་རེ་ཟེར་དགོས་རེད་ད་གཞུང་གི་མི་དང་ཡང་ན་ཅིག། རྒྱལ་ཁབ་དང་མི་རིགས་གཅིག་གི་ད་གཅིག་ལས་ཁུངས་གཅིག་གི་ནང་གི་ལས་བྱེད་གཅིག་གཉིས་དེ་དག་ཕལ་ཆེར་འདི་འདྲའི་གཅིག་ཡིན་རྒྱུ་རེད་བ་བསམ་ཡག་ཅིག་དེ་འདྲའི་ཚོར་སྣང་དེ་འདྲའི་ཅིག་དྲན་སོང་ད་དེ་ང་ཚོ་སི་ནི་གཅིག་པོ་མ་རེད་ད་བོད་རིགས་མཐུན་ཚོགས་གཞན་པ་གཞན་ཁག་གི་ད་ག་རང་འདུག་བྱས་ནས་གསུང་གི་ཡོད་རེད་དེ་སྤྱི་འོངས་དེ་བསམ་པ་ད་ཁོ་རང་གི་ངོས་ནས་ཅིག་བོད་རིགས་མཐུན་ཚོགས་ཚང་མ་མཉམ་འབྲེལ་གི་ཐོག་ནས་ཅིག་དེ་བྱེད་ཡག་དང་ནི་ད་ག་ནང་བཞིན་གྱི་གསལ་བསྒྲགས་ཡིན་ན་རེད་དེ་མ་ཡིན་པའི་ད་ཅིག་ལས་དོན་གང་གི་ཐོག་ནས་ཡིན་ན་ཅིག་ལམ་སྟོན་གནང་ཡག་དང་སྟེགས་ཀྱི་དེའི་ཧོར་གཅིག་ཡོང་ཡག་གི་ཐོག་ལ་ད་ང་ཚོ་དངོས་གནས་ཀྱི་ལོ་བཞི་ལྔ་གཅིག་གི་ནང་ལོགས་ལ་ཁོ་རང་གིས་ལྟོས་བྱས་ནས་ང་ཚོ་ལ་ལམ་སྟོན་དང་རོགས་རམ་འདུག་སེ་ཅིག་གནང་ཡོད་རེད་ནི་དེ་ཙམ་མ་ཟད་ང་ཚོ་གཅིག་མ་ད་གདན་འདྲེན་ཅིག་ཞུ་བ་ཡིན་ན་ང་ཚོ་གཅིག་ལྷག་པར་དུ་ང་ཚོ་དྭང་བླངས་ཤ་ལྔ་བཀླག་དེབ་དང་འབྲེལ་བའི་ཐོག་ལ་ཁོ་རང་དངོས་གནས་དམིགས་བསལ་གྱི་དཀའ་ལས་གཅིག་བརྒྱབ་ཡོད་རེད་ནི་དེའི་ཐོག་ལ་གཅིག་ལམ་སྟོན་འཕེལ་ཡག་དང་དེ་ཚོ་ཡིན་ན་ང་ཚོ་གཅིག། མ་ཅིག་དེ་འདྲའི་ཞུ་དུས་ཙམ་པ་ནི་ཁོ་རང་ངོས་ནས་ཅིག་དཀྱུས་མ་ནང་བཞིན་བྱས་ནས་ཕེབས་ནས་ང་ཚོ་ཚང་མ་ལ་འོ་ད་དུས་ཚོད་ཡོད་དང་མེད་དེ་འདྲའི་གི་ཐོག་ནས་ཡང་ཅིག་མཚམས་མཚམས་ལ་ང་ཚོས་སྣེ་ལེན་བྱེད་ཡ་དང་དོན་དུ་དེ་ལ་ཏན་ཏན་འཐུས་ཤོར་འགྲོ་གི་རེད་དེ་ཡིན་ནའི་དེ་སོགས་ལ་དཔེ་འཛེམ་དོགས་གང་ཡང་མེད་པའི་ཐོག་ནས་ང་ཚོ་ལྟོས་བྱས་ནས་ད་ལོ་ལྔ་ཧྲིལ་པོའི་ནང་ནས་ད་ཅིག་ལྟོས་བྱས་ནས་ལས་དོན་རླབས་ཆེན་གནང་བ་དེ་ལ་ནི་ང་རང་ཚོའི་ངོས་ནས་ད་ཅིག་ཡང་ཅིག་སེམས་མཚོན་ཡ་གི་ཆེད་དུ་ལྟོས་བྱས་ནས་ང་ཚོའི་གཟེངས་རྟགས་ཆུང་ཆུང་རེ་ལྟོས་བྱས་ནས་ཕུལ་ཡ་གི་ནི།
ཁོ་ཚོས་ལོ་སར་གྱི་དགའ་སྟོན་མཛད་སྒོ་དེར་སི་ཀྲི་ནེ་ཁུལ་གྱི་བྱང་ཕྱོགས་མཚོ་ངོགས་རྫོང་གི་རྫོང་དཔོན་དང་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་བཅས་ཕེབས་གནང་སྟེ། ས་གནས་དཔོན་རིགས་རྣམ་པས་ཞལ་གཅིག་གྲགས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་ལ་རྒྱབ་སྐྱོར་གྱི་ཞལ་བཞེས་གནང་བ་མ་ཟད། ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ནས་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་དང་འབྲེལ། བོད་མི་ཚང་མ་རྡོག་རྩ་གཅིག་སྒྲིལ་དང་འཁྲི་ཁུར་མཉམ་འདེགས་གནང་དགོས་པ་གི་ལམ་སྟོན་གནང་ཡོད་ཅིང། ཨོ་སི་ཁྲེ་ལི་ཡ་གི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་ན་རང་ལྷ་དབང་རྒྱལ་བོ་ལགས་ནས། གཙོ་ཆེར་བོད་མི་ཚང་མས་འཆམ་མཐུན་དང་གཞུང་སྒེར་ཚང་མས་མཉམ་རུབ་ཀྱི་སྒོ་ནས་བོད་དོན་བསྒྲུབ་དགོས་པའི་རེ་སྐུལ་ལམ་སྟོན་གནང་ཡོད་པ་དང། Australia གི་གྲོང་ཁྱེར Sydney ཁུལ་གྱི་བོད་རིགས་མཐུན་ཚོགས་དེ་གར་ཁྱབ་ཁོངས་སུ་བོད་མི་བཙན་བྱོལ་བ་གཅིག་སྟོང་ལྔ་བརྒྱ་ལྷག་ཚུད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། ཁ་ན་ཌ་གི་བོད་ཕྲུག་རྣམས་ལ་འཚེ་མེད་ཞི་བ་གི་ཤེས་ཡོན་སློབ་སྦྱོང་གི་སྦྱོང་བརྡར་སྤྲད་འདུག་ཟླ་བ་འདིའི་ཚེས་བཅོ་བརྒྱད་གི་ཉིན་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་ལྟེ་གནས་ཁང་དང་ཨོན་ཊ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པ་གཉིས་མཉམ་ལས་ཀྱི་ཐོག་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དུ་བོད་ཕྲུག་སློབ་མ་ཁག་ཅིག་ལ་འཚེ་མེད་ཞི་བའི་ཤེས་ཡོན་སློབ་གསོ་གི་སྦྱོང་བརྡར་སྤྲད་ཅིང་དེའི་སྐོར། སྦྱོང་བརྡར་སྤྲོད་མཁན། འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་ཁང་གི་ངེས་སྟོན་པ། བསྟན་འཛིན་ཆོས་འཛིན་དང་ཚོགས་པ་དེ་གའི་ལས་བྱེད་ཟུར་པ་སྒྲོལ་མ་ལྷ་མོ་གཉིས་ཀྱི་རོགས་རམ་དང་བོད་ཀྱི་ཆབ་སྲིད་བཙོན་པ་ཕུན་ཚོགས་ཉི་སྒྲོན་གྱིས་གཞས་ཀྱི་ལམ་ནས་བོད་དོན་འཐབ་རྩོད་དང་འབྲེལ་བའི་སྐོར་ལ་བྱིས་སྒྲུང་ཕྱག་དེབ་དབུ་འབྱེད་གནང་ནས་རིམ་པས་སློབ་ཕྲུག་རྣམས་ལ་ངོ་སྤྲོད་གནང་འདུག། བོད་མི་རྣམས་འོ་གླིང་རིག་གཞུང་སྣ་མང་གི་དུས་ཆེན་ལ་མཉམ་ཞུགས་གནང་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་བ་གི་སྟེང་ང་གནས་ཚུལ་བཀོད་པར་གཞིགས་ན་ཕྱི་ཚེས་བཅུ་དྲུག་ནས་བཅོ་བརྒྱད་བར་ཉིན་གསུམ་གི་རིང་འོ་གླིང་རྒྱལ་ཡོངས་རིག་གཞུང་དུས་སྟོན་གི་ཐོག་བོད་མི་རྣམས་ནས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་འགྲེམས་སྟོན་ཞུས་ཡོད་ཅིང་སྐབས་དེར་འོ་གླིང་རྒྱལ་ཡོངས་རིག་གཞུང་སྤྱི་ཁྱབ་བློན་ཆེན་མཉམ་ཞུགས་གནང་ཞིང་བོད་མི་རྣམས་ནས་ཁན་བི་ར་གི་སྤྱི་ཚོགས་ལ་ཞབས་འདེགས་ཞུས་པར་ཐུགས་རྗེ་ཆེ་ཞུས། ཁེན་པེ་རཱ་གི་བོད་རིགས་སྤྱི་མཐུན་ཚོགས་པ་གི་བོད་ཀྱི་ཐུན་མོང་མ་ཡིན་པའི་ཟ་མ་དང་རིག་གཞུང་འཁྲབ་སྟོན་དེ་བཞིན་ཐོན་མི་གི་སློབ་གྲྭ་གི་དགེ་སློབ་རྣམས་ནས་བོད་ཀྱི་རྒྱལ་དར་དང་གོང་ས་མཆོག་གི་སྐུ་པར་བསྣམས་ཏེ་གོམ་བགྲོད་དང་བཀྲ་ཤིས་ཞོལ་པ་བཅས་ཀྱི་སྒོ་ནས་འགྲེམས་སྟོན་བྱས་ཡོད། ཧ་ཅང་གི་སྙན་གྲགས་ཆེ་བའི་འོ་གླིང་རྒྱལ་ཡོངས་རིག་གཞུང་དུས་སྟོན་གྱི་སྐབས་པ་ལོ་ལྟར་རྒྱལ་ཁབ་དང་མི་རིགས་འདྲ་མིན་ནས་སོ་སོ་གི་རིག་གཞུང་འགྲེམས་སྟོན་གྱི་ཆེད་ལ་མཉམ་ཞུགས་གནང་གི་ཡོད། རྒྱ་ནག་གིས་དུས་རྒྱུན་དང་མ་འདྲ་བར་ཧང་ག་རི་གི་བདེ་འཇགས་ཀྱི་གནད་དོན་གྱི་ཐད་ལ་རྒྱབ་སྐྱོར་བྱ་རྒྱུའི་རྣམ་འགྱུར་བསྟན་འདུག་ཕྱི་ཚེས་བཅུ་དགུ་གི་ཉིན་ཐོན་པའི་གནས་ཚུལ་ལྟར་ན། རྒྱ་ནག་གིས་རང་ཉིད་ཀྱི་རྒྱུན་རིང་གི་འཐབ་ཇུས་མཐུན་གྲོགས་རྒྱལ་ཁབ་ཧང་ག་རི་གི་སྤྱི་དམངས་བདེ་འཇགས་ཀྱི་གནད་དོན་གྱི་ཐད་ལ་རྒྱབ་སྐྱོར་བྱ་འདོད་ཀྱི་རྣམ་འགྱུར་བསྟན་པ་དེ་ནི་ཡུལ་གྲུ་གཉིས་ཀྱི་བར་གྱི་ཚོང་དོན་དང་མ་རྩ་འཛུགས་འཇོག་གི་འབྲེལ་ལམ་ལས་ཀྱང་གལ་ཆེའི་གནད་དོན་ཞིག་ཏུ་བརྩིས་འདུག་ལ་དེའང་ཡུལ་གྲུ་འདི་གཉིས་ཀྱི་བར་ཕྱི་འབྲེལ་གྱི་འབྲེལ་ལམ་བཙུགས་ནས་ལོ་ཧྲིལ་པོ་བདུན་ཅུ་དོན་ལྔ་འཁོར་བའི་དུས་དྲན་སྲུང་བརྩིའི་སྐབས་དང་བསྟུན་ནས་རྒྱ་ནག་གི་སྤྱི་བདེའི་བློན་ཆེན་ཝང་ཞའོ་ཧུང་གིས་བདུན་ཕྲག་སྔོན་མར་ཧང་ག་རིའི་རྒྱལ་ས་བཱ་དཱ་བྷེ་སི་ཏྲ་ལ་འཚམས་གཟིགས་ཀྱིས་ཡུལ་དེའི་སྲིད་བློན་ཝེཀ་ཐོར་ཨོར་པན་དང་ཐུག་འཕྲད་གནང་དུས་སུ་རྒྱ་ནག་གི་ཕྱོགས་ནས་ཧང་ག་རི་གི་མཉམ་དུ་ཉེན་སྲུང་དང་བདེ་འཇགས་འབྲེལ་ལམ་གཏིང་ཟབ་ཏུ་གཏོང་འདོད་ཡོད་ལུགས་ཀྱི་རྣམ་འགྱུར་བསྟན་འདུག་ཅིང་ཝང་གིས་ད་དུང

མཐའ་མར་ཨ་རི་རང་ཉིད་ལ་ལོག་གི་རེད་ཅེས་བརྗོད་འདུག་ཅིང། གནས་ཚུལ་འདི་བཞིན་ཝང་ཡི་གིས་འཇར་མན་གྱི་གྲོང་ཁྱེར་མི་ནུ་ཆི་ལ་སྐོང་ཚོགས་གནང་བའི་སྐབས་དྲུག་ཅུ་པའི་མི་ནུ་ཆིའི་བདེ་འཇགས་ལྷན་ཚོགས་ཀྱི་ཟུར་དུ་ཨ་མི་རི་ཀའི་ཕྱི་འབྲེལ་དྲུང་ཆེ་བྷི་ལིན་ཁིན་ལ་ཟླ་བ་འདིའི་ཚེས་བཅུ་དྲུག་གི་ཉིན་ལབ་གླེང་བྱུང་བ་ཞིག་ཡིན་འདུག་རྒྱ་ནག་གི་འཕྲུལ་རིག་བཟོ་ཚོང་དེ་འདྲ་གིས་ཡུལ་དེའི་དམག་དོན་ལས་གཞི་གི་ནང་མཉམ་འབྲེལ་བྱེད་ཀྱི་ཡོད་པའི་དོགས་གཞིའི་འོག་ཏུ་ཨ་མི་རི་ཀའི་གཞུང་གིས་འཕྲུལ་རིག་བཟོ་ཚོང་དེའི་གྲས་ལ་ཉེས་ཆད་བཀག་སྡོམ་བྱས་པ་དང་མཚུངས་སུ། ཨ་མེ་རི་ཀའི་འཕྲུལ་ལས་བཟོ་ཚོང་ཁང་ནས་ཚད་མཐོ་བའི་འཕྲུལ་རིག་ངེས་ཅན་ཞིག་རྒྱ་ནག་ལ་ཕྱིར་འཚོང་བྱ་མ་ཆོག་པ་བཟོས་པའི་རྐྱེན་གྱིས་རྒྱ་ནག་དང་ཨ་རི་གི་བར་འཕྲུལ་རིག་ཕྱིར་འཚོང་ནང་འདྲེན་གྱི་ཐད་ལ་རྩོད་གཞི་ཇེ་ཆེར་འགྲོ་མུས་ཡིན་ན། སྐྱེ་ལྡན་ཕྲ་རབ་ཀྱི་འཕྲུལ་རིག་འགྲན་རྩོད་ཀྱི་ཐད་ནས་ཨ་མེ་རི་ཀས་རྒྱ་ནག་དང་འགྲན་ཟླ་ཡོང་གི་མེད་པར་གཞིགས་ནས་དེར་གདོང་ལེན་གནང་དགོས་ལུགས་ཨ་མེ་རི་ཀའི་གྲོས་ཚོགས་འཐུས་མི་གིས་དགོངས་ཚུལ་བཏོན་འདུག། ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་ཐོན་པའི་གནས་ཚུལ་ལྟར་ན་སྐྱེ་ལྡན་ཕྲ་རབ་ཀྱི་འཕྲུལ་རིག་འགྲན་རྩོད་ཀྱི་ཐད་ནས་ཨ་མེ་རི་ཀས་རྒྱ་ནག་དང་འགྲན་ཟླ་ཡོང་གི་མེད་པ་ཞིག་ལ་ཨ་མེ་རི་ཀའི་གྲོས་ཚོགས་འཐུས་མི་གི་ཁྲོད་དུ་གཟིགས་ཚུལ་ཡོང་གི་ཡོད་པའི་སྐབས་འདི་ལ་ཨ་རིའི་རྒྱལ་ནང་གི་བདེ་འཇགས་དང་ཚོང་དོན་ཁེ་ཕན་དང་བཅས་པར་ཉེན་ཁ་འཕྲད་སྲིད་པས་ན་རྒྱ་ནག་དང་ཨ་མེ་རི་ཀ་གཉིས་སྐྱེ་ལྡན་ཕྲ་རབ་ཀྱི་ཁ་གཏད་འགྲན་རྩོད་ཆགས་ཡོད་པར་སོང་རྒྱ་ནག་གི་འཕྲུལ་རིག་ཚན་པ་ཁག་ལ་འབྲེལ་ཐག་བཅད་པ་ཡིན་ན་ཨ་རི་གཅིག་པུར་གནོད་རྒྱུ་ཡིན་པ

བོད་ལ་ཕྱི་ཕྱོགས་ཀྱི་སྤྱི་ཚོགས་འབྲེལ་མཐུད་དྲ་ལམ་ཁག་ཏུ་ཁྱབ་སྤེལ་བྱས་ཡོད་པ་ཞིག་རེད། འདི་ག་རླུང་འཕྲིན་ཁང་གི་ཨམ་སྐད་ཀྱི་ལེ་ཚན་ལ་ཉན་མཁན་རྣམ་པ་ཚོས་གོ་བདེ་བའི་ཆེད་དུ་དྲན་ཐོ་གི་མ་ཡིག་འདི་ལ་བསྒྱུར་བཅོས་ཅུང་ཟད་ཅིག་བཏང་ཡོད། གཞན་ཡང་གསལ་བཤད་བྱེད་རྒྱུ་ཞིག་ལ། དྲན་ཐོ་འདི་ནི་བཀྲས་མཐོང་བློ་གྲོས་ལྷ་དབང་ལགས་ཀྱིས་ཉིས་སྟོང་གསུམ་གྱི་ལོར་ཐོག་མར་སྤེལ་ཡོད་པ་དང་དེ་ནས་ལོ་གཅིག་ལྷག་ཙམ་ལས་མ་འགོར་བར་ཉིས་སྟོང་ལྔ་གི་ལོ་སྤྱི་ཟླ་དང་པོའི་ཚེས་དགུ་གི་ཉིན་ཁོང་ཨ་མི་རི་ཀར་དགོངས་པ་རྫོགས་ཡོད། བློ་གྲོས་ལྷ་དབང་ལགས་ནི་གཅིག་དགུ་བཅུ་དགུ་ལོར་སྐྱེས་ཡོད་པས་ཁོང་སྐྱེས་བའི་ལོ་དེར་དགེ་འདུན་ཆོས་འཕེལ་ལགས་ལོ་བཅུ་དྲུག་ཙམ་རེད། བཀྲས་མཐོང་བློ་གྲོས་ལྷ་དབང་ལགས་ནི་རག་ར་རིན་པོ་ཆེ་ཚང་གི་ཨ་ཅེ་ཡིན་ཞིང་རག་ར་རིན་པོ་ཆེ་ནི་ཡོངས་གྲགས་སུ་དགེ་འདུན་ཆོས་འཕེལ་ལགས་དང་འབྲེལ་འདྲིས་ཆེ་བའི་མི་སྣ་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད་པ་ལྟར་རེད། ཡིན་ནའང་འདིར་ངོ་སྤྲོད་བྱེད་རྒྱུ་གི་དགེ་འདུན་ཆོས་འཕེལ་ལགས་དང་འབྲེལ་བའི་བཀྲས་མཐོང་ལྷ་དབང་ལགས་ཀྱི་ཕྱིར་དྲན་འདི་ནི་རག་ར་རིན་པོ་ཆེ་ཚང་བརྒྱུད་ནས་མིན་པར་དེ་ལས་ལྡོག་སྟེ་རག་ར་རིན་པོ་ཆེ་གི་ཨ་ཁུ་བཀྲས་མཐོང་བསོད་ནམས་སྟོབས་འབྱོར་ལགས་དང་འབྲེལ་བ་ཆེ་བ་ཞིག་རེད། གང་ལྟར་ཁོང་ཚོ་གསུམ་ནི་མིང་སྲིང་གསུམ་ཡིན་ལ། ཁོང་ཚོའི་ཕ་བཀྲས་མཐོང་འགྱུར་མེད་རྒྱ་མཚོ་ལགས་ནི་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པའི་སྐབས་སུ་མི་ཚེ་མང་ཆེ་བ་བོད་ཤར་ཕྱོགས་མདོ་ཁམས་ཀྱི་ཕྱོགས་སུ་མདའ་དཔོན་དང་སྤྱི་དཔོན་ལ་སོགས་ཀྱི་གོ་གནས་རིམ་པར་བཟུང་སྟེ་བོད་གཞུང་དགའ་ལྡན་ཕོ་བྲང་ཕྱོགས་ལས་རྣམ་རྒྱལ་ལ་སྲི་ཞུ་སྒྲུབ་མྱོང་མཁན་ཞིག་རེད། དེ་ཡང་དྲན་ཐོ་དེ་འདི་ལྟར་འགོ་བཙུགས་ཡོད། ང་དང་དགེ་འདུན་ཆོས་འཕེལ་ལགས་གཉིས་ཀྱི་མཐའ་མ་གི་ཐུག་འཕྲད་ཕྱོགས་ནས་ད་བར་དུ་ལོ་མང་བོ་འགོར་ཟིན། ཕལ་ཆེར་མི་ལོ་དྲུག་ཅུ་ལྷག་སོང་ཡོད་ཚོད་འདུག་དེར་བརྟེན་དེའི་སྐོར་གྱི་གནས་ཚུལ་གསལ་བོ་ཞིག་མི་དྲན། ང་རང་དགེ་འདུན་ཆོས་འཕེལ་ལགས་ལ་ཐེངས་མ་ཁ་ཤས་མ་གཏོགས་ཐུག་མ་མྱོང། ཁོང་ལ་ཐུག་སྐབས་ཀྱང་ཕན་ཚུན་གུས་ཞབས་དང་ལྡན་པའི་སྒོ་ནས་ཁ་བརྡ་ཙམ་བྱས་པ་ཞིག་རེད། དགེ་འདུན་ཆོས་འཕེལ་ལགས་ནི་ངའི་ཅོ་ལགས་བསོད་ནམས་སྟོབས་འབྱོར་ལགས་ཀྱི་མཛའ་གྲོགས་དང་ཤེས་གྲོགས་རེད། ཅོ་ལགས་ཀྱིས་དགེ་འདུན་ཆོས་འཕེལ་ལགས་ལ་ཧ་ཅང་ཉེ་བོ་དང་བརྩི་བཀུར་ཞུ་བ་མ་ཟད་རྟག་ཏུ་ཁོང་གི་སྐོར་ང་ལ་གསུང་གི་ཡོད། དམིགས་བསལ་དུ་ཁོང་གཉིས་བཀའ་མོལ་ལྷུག་པོ་ཞིག་བྱུང་རྗེས་དེ་ལྟར་དགེ་འདུན་ཆོས་འཕེལ་ལགས་ནི་ང་ཚོའི་གཟིམ་ཤག་དང་གཟིམ་ཤག་གི་བཀའ་མོལ་ནང་རྟག་ཏུ་ཡོད་པ་ཞིག་རེད། ངའི་ཅོ་ལགས་ཁོང་ནི་སེམས་པ་ཞིབ་ལ་སློབ་གཉེར་ཁོ་ནར་བརྩོན་པ་རང་གཤིས་འཇམ་པ་རིག་པ་རྣོ་བ་ཤེས་འདོད་ཀྱི་བློ་ཆེ་བའི་མི་ཞིག་རེད། ཁོང་བོད་ཡིག་ལ་ཤེས་བ་ཆེ་བ་ཙམ་མ་ཟད་རྒྱ་ཡིག་དང་དབྱིན་ཡིག་ལའང་ཐོས་པ་ཤིན་ཏུ་ཡངས། ཅོ་ལགས་ཀྱིས་དགེ་འདུན་ཆོས་འཕེལ་ལགས་ང་ཚོའི་སྤུན་མཆེད་ཧོར་ཁང་བསོད་ནམས་དཔལ་འབར་བརྒྱུད་དེ་ངོ་ཤེས་བ་ཞིག་རེད། ཧོར་ཁང་བསོད་ནམས་དཔལ་འབར་ནི་སོག་པོའི་དགེ་བཤེས་ཆོས་གྲགས་གི་ཡོན་བདག་རེད། དགེ་བཤེས་ལགས་ཧོར་ཁང་གཞིས་ཀར་བརྟན་བཞུགས་གནང་བ་དང་དགེ་འདུན་ཆོས་འཕེལ་ལགས་ཀྱི་གྲོགས་པོ་ཉེ་བོ་ཞིག་ཀྱང་རེད། བསོད་ནམས་དཔལ་འབར་ལགས་ཀྱང་ཤེས་བརྩོན་ཅན་ཞིག་ཡིན་པ་དང་དགེ་འདུན་ཆོས་འཕེལ་ལགས་དང་ངའི་ཅོ་ལགས་ཀྱི་གྲོགས་པོ་ཉེ་བོ་ཞིག་ཀྱང་རེད། ངས་དགེ་འདུན་ཆོས་འཕེལ་ལགས་ཐོག་མར་ཁོང་རྒྱ་གར་ལ་མ་ཕེབས་སྔོན་ལ་མཇལ་བྱུང། ཁོང་ང་ཚོའི་གཟིམ་ཤག་ཏུ་ཅོ་ལགས་ཐུག་ཏུ་སླེབས་སོང། དེ་དུས་ཁོང་གིས་གྲྭ་ཆས་བཞེས་མི་འདུག། ཕལ་ཆེར་དེ་དུས་ནས་སྐྱ་སར་བབས་ཟིན་པ་འདྲ། ཁོང་གིས་བོད་ཀྱི་ཕྱུ་པ་སྔོ་ནག་ཅིག་ལྷུག་པོར་བཞེས་འདུག་ཁོང་གི་སྐྲ་ཧ་ཅང་ཐུང་ནའང་མགོ་རྡོ་རང་མ་རེད། ཁོང་གི་ངོ་གདོང་ཅུང་ཙམ་སྐམ་ཞིང་སེམས་མ་སྐྱིད་པའི་རྣམ་པ་ཞིག་འདུག་ནའང་ཞི་འཇམ་གྱི་རང་བཞིན་ཕྱིར་གསལ་བོར་མངོན་འདུག་ཁོང་གི་སྐུ་གཟུགས་རིང་ཐུང་སྤྱིར་བཏང་ཙམ་རེད། བཀའ་མོལ་གནང་སྐབས་ཁོང་ནི་ངག་འཇམ་ལ་མཐོ་ཉམས་རྩ་བ་ནས་མི་འདུག་ངའི་ཅོ་ལགས་ཀྱིས་དགེ་འདུན་ཆོས་འཕེལ་ལགས་དང་མཉམ་དུ་མཚན་གང་བོར་རིག་གནས་དང་འབྲེལ་བའི་བཀའ་མོལ་དང་རྫོགས་རྒྱུ་མེད་པའི་གཏམ་གླེང་ལ་མགོ་འཁོར་བོ་དེ་འདྲ་གནང་ནས་བཞུགས་པ་དང་རྗེས་སུ་ང་ལ་དེ་དག་གསུང་གི་རེད། དགེ་འདུན་ཆོས་འཕེལ་ལགས་ང་ཚོའི་གཟིམ་ཤག་ཏུ་ཡང་ཡང་མི་ཕེབས་ནའང་ངའི་ཅོ་ལགས་རྟག་ཏུ་ཁོང་གི་རྩར་ཕར་བཅར་གི་རེད། དེ་ལྟར་ངས་ཅོ་ལགས་ཀྱི་རྩ་ནས་དགེ་འདུན་ཆོས་འཕེལ་ལགས་ཀྱི་སྐོར་མང་བོ་ཞིག་གོ་བ་རེད། ཅོ་ལགས་ཀྱིས་རྒྱུན་དུ་དགེ་འདུན་ཆོས་འཕེལ་ལགས་ལ་བསྔགས་བརྗོད་དང་བསྟོད་པ་བྱས་པར་བརྟེན་ངས་ཀྱང་ཁོང་ལ་གུས་ཞབས་དང་བརྩི་བཀུར་ཆེན་པོ་བྱས་པ་ཡིན། ངས་གསལ་བོར་དྲན་པ་ཞིག་ལ་ཅོ་ལགས་ཀྱིས་ང་ལ་འདི་འདྲ་ཞིག་གསུངས་བྱུང། དགེ་འདུན་ཆོས་འཕེལ་ལགས་ཀྱི་ཡབ་ནི་སྔགས་པ་མཐུ་ཆེན་ཆོས་ཀྱི་རྟོགས་པ་སྐད་ཅིག་ཉིད་དུ་ངལ་བ་ཅུང་ཙམ་ཡང་མེད་པར་མངོན་སུམ་དུ་སྟོན་ཐུབ་མཁན་ཞིག་ཡིན་པ་དང། དགེ་འདུན་ཆོས་འཕེལ་ལགས་ཨ་མདོར་བཞུགས་སྐབས་མཚན་མོར་རྭ་ཅོ་ཅན་གྱི་སེམས་ཅན་ཞིག་གིས་ཁོང་བདའ་བ་དང། བོད་དབུས་ཕྱོགས་སུ་འབུད་པའི་རྨི་ལམ་ཡ་མཚར་བ་ཐེངས་མ་མང་པོ་རྨིས་པར་བརྟེན་ཁོང་ཨ་མདོ་ནས་ལྷ་སར་ཕེབས་ཏེ་འབྲས་སྤུངས་དགོན་པ་གི་ཆོས་སྒོར་ཞུགས་པ་རེད་ཟེར། དགེ་འདུན་ཆོས་འཕེལ་ལགས་ཀྱི་རྨི་ལམ་ནང་གི་སེམས་ཅན་རྭ་ཅོ་ཅན་དེ་དགེ་ལུགས་པ་གི་སྲུང་མ་དམ་ཅན་ཆོས་རྒྱལ་ཡིན་པར་གསུངས་ཤིང་རྨི་ལམ་དེ་ནི་ཁོང་ཉིད་ཨ་མདོ་བཞག་སྟེ་ལྷ་སར་དགེ་ལུགས་པ་གི་སློབ་གཉེར་བ་ཞིག་བྱ་རྒྱུ་གི་ལུང་བསྟན་རེད་གསུངས། དེ་ལྟར་ཕ་མེས་ནས་རྙིང་མ་བ་ཡིན་པའི་དགེ་འདུན་ཆོས་འཕེལ་ལགས་དགེ་ལུགས་པར་གྱུར་བ་ཞིག་རེད། དགེ་འདུན་ཆོས་འཕེལ་ལགས་ཀྱིས་ཅོ་ལགས་ལ་གསུངས་དོན། ཁོ་རང་གྲྭ་བ་ཡིན་དུས་སྐྱབས་རྗེ་ཕ་བོང་ཁས་ཁོང་ལ་ཧ་ཅང་མཉེས་བོ་གནང་ཞིང་སྐབས་རེར་དགེ་འདུན་ཆོས་འཕེལ་ལགས་ཕ་བོང་ཁ་གི་གདན་སར་མཇལ་ཁར་བཅར་སྐབས་སྐྱབས་རྗེ་ཕ་བོང་ཁ་གིས་ཐུགས་བརྩེ་བ་ཆེན་པོས་ཁོང་ལ་འཐམ་གནང་མཛད་ཅིང་ཕྱག་དབང་གནང་བ་དང་མཚམས་མཚམས་ལ་སྐྱབས་རྗེ་ཕ་བོང་ཁ་ཡིས་དགེ་འདུན་ཆོས་འཕེལ་ལགས་ཀྱི་སྒལ་པར་འདྲུད་བཞིན་དཔེ་ཆ་བ་ཚོ་དཔེ་ཆར་མགོ་འཁོར་དྲགས་ནས་རང་གི་འཕྲོད་བསྟེན་དང་བདེ་སྡུག་གཏིང་ནས་བརྗེད་དུ་སོང་སྟེ། ཕལ་ཆེར་ཤིག་བརྒྱབ་ཡོད་ཀྱི་རེད་ཅེས་གསུངས་བ་རེད། སྐྱབས་རྗེ་ཕ་བོང་ཁ་གིས་དགེ་འདུན་ཆོས་འཕེལ་ལགས་ལ་ཕྱག་དངུལ་དང་བཟའ་བཅའ་གི་མཁོ་ཆས་ཀྱི་གྲོགས་ཕན་ཡང་ཡང་གནང་བྱུང་ཟེར། དགེ་འདུན་ཆོས་འཕེལ་ལགས་ཀྱིས་ད་དུང་སྐྱབས་རྗེ་ཁྲི་བྱང་རིན་པོ་ཆེས་ཀྱང་ཁོང་ལ་ཧ་ཅང་ཡག་པོ་གནང་བ་མ་ཟད་རོགས་ཕན་གང་མང་གནང་བྱུང་ཞེས་གསུངས། ཅོ་ལགས་ཀྱིས་ཡང་ནས་ཡང་དུ་ང་ལ། ད་ལྟའི་དུས་དང་བསྐལ་པ་འདིར་སྔོན་བྱུང་གི་ལོ་ཙཱ་བ་བླ་ན་མ་མཆིས་བ་རྣམས་དང་མཉམ་པའི་ལོ་ཙཱ་བ་གཅིག་རང་ཡོད་པ་ནི་དགེ་འདུན་ཆོས་འཕེལ་ལགས་ཁོ་ན་རེད་ཅེས་གསུངས། དགེ་འདུན་ཆོས་འཕེལ་ལགས་ཀྱིས་རྒྱ་གར་དུ་གནས་སྐོར་བྱས་ཚར་ནས་ཕྱིར་ལྷ་སར་ཕེབས་པའི་མཚམས་སུ། སངས་རྒྱས་བསྟན་པའི་རྗེས་འཇུག་ལེགས་འདོམས་ཀྱི་ལེགས་བཤད་དྷརྨ་པཱ་ད་ཞེས་བ་དེ་རྒྱ་གར་གྱི་པཱ་ལིའི་སྐད་རང་ནས་ཚུར་བོད་སྐད་དུ་ཡིག་བསྒྱུར་མཛད་པ་རེད། དེ་ང་ཚོའི་བཀྲས་མཐོང་གཟིམ་ཤག་གིས་པར་སྐྲུན་བྱེད་པའི་སྦྱིན་བདག་བྱེད་རྒྱུ་བྱས་བ་རེད། ང་ཚོའི་ལེགས་བཤད་དེ་སྔར་སྲོལ་ལྟར་ཤིང་གི་པར་གཞི་མང་པོར་བརྐོས་པ་དང། ངོ་ཤེས་བླ་མ་དང་མཁས་པ། ཚོགས་སྡེ་མང་པོར་འགྲེམས་སྤེལ་བྱས་པ་རེད། དགེ་འདུན་ཆོས་འཕེལ་ལགས་ཀྱི་བསྒྱུར་ཆོས་དེ་སྙན་ངག་གི་ཉམས་ཧ་ཅང་ལྡན་ལ། སེམས་ལ་གཡོ་འགུལ་ཐེབས་ནུས་པ་ཞིག་འདུག་བསྒྱུར་གཞི་ནི་པཱ་ལི་གི་ལེགས་བཤད་ཕྱི་མོ་དེ་ལས་ལྷག་པ་མེད་ནའང་ཏན་ཏན་མཉམ་པ་ཞིག་མེད་དམ་སྙམ། ཡིན་ནའང་ང་ཚོའི་དྷརྨ་པཱ་ད་གི་པར་གཞི་དེ་ཕལ་ཆེར་རྩ་བརླག་ཏུ་སོང་བ་འདྲ། ཡིན་ནའང་ལེགས་བཤད་དེ་ལྕགས་པར་གྱི་ཐོག་ཏུ་མཐར་ཕྱིན་བྷ་བུ་ལགས་ཀྱིས་ཀ་ལོན་སྦུག་ཏུ་པར་སྐྲུན་བྱས་འདུག་པ་དང། ཡང་གཞན་ཞིག་ཐེག་ཆེན་ཆོས་ཚོགས་ནས་པར་སྐྲུན་བྱས་འདུག་ང་ཚོའི་པར་གཞི་དེ་ང་ཚོའི་གཟིམ་ཤག་གི་བཀའ་འགྱུར་ལྷ་ཁང་གི་ནང་དུ་ཉར་ཚགས་བྱས་ཡོད་པ་རེད། བཀའ་འགྱུར་ལྷ་ཁང་དེ་ཀ་བཅུ་བཞི་ཙམ་ཡོད་པའི་ཁང་མིག་རྒྱ་ཁྱོན་ལ་ཕལ་ཆེར་ཕི་ཊི་གྲུ་བཞི་མ་གཅིག་སྟོང་དྲུག་བརྒྱ་ཙམ་ཡོད། པར་གཞི་དེ་ཚོ་ང་ཚོས་མཚམས་མཚམས་ལ་དོན་གཉེར་ཅན་ཚོར་གཡར་གྱི་རེད། ཐེངས་ཤིག་ང་ལྷ་སར་ཕྱིར་སོང་བའི་སྐབས་སུ་དྷརྨ་པཱ་ད་གི་འགྱུར་དང་བཅས་པའི་པར་གཞི་ཚང་མ་ང་ཚོའི་བཀའ་འགྱུར་ལྷ་ཁང་དུ་མཐོང་རྒྱུ་མི་འདུག་ངས་ཨ་ཞང་མཁན་ཆུང་ལགས་ལ་དེའི་སྐོར་བཀའ་འདྲི་ཞུས་པ་ན། ཁོང་གིས་པར་གཞི་དེ་དག་པར་བ་ཞིག་ལ་གཡར་བ་རེད་མོད་ཡིན་ནའང་པར་བ་དེའི་མིང་གཏན་བརྗེད་དུ་སོང་འདུག་ཟེར། དེ་ལྟར་ཚང་མ་བརླག་སོང་བ་རེད། ཉིན་ཞིག་ལྷ་སར་གཟིམ་ཤག་ཏུ་ང་རང་གཅིག་པུ་ཡིན། ཇོ་ལགས་གཞུང་དོན་ཞིག་གི་ཆེད་དུ་ཕྱི་ལོགས་སུ་ཕེབས་པ་རེད། དེ་དུས་ངས་དགེ་འདུན་ཆོས་འཕེལ་ལགས་སྡེ་བ་གཞུང་གིས་འཛིན་བཟུང་བྱས་པ་དང་སྣང་རྩེ་ཤག་ཏུ་བཙོན་འཇུག་བྱས་ཡོད་པ་སོགས་གོ་བྱུང། སྣང་རྩེ་ཤག་ནི་གཙུག་ལག་ཁང་གི་ནུབ་ངོས་ཀྱི་ཉེ་འགྲམ་དུ་ཡོད། ངས་བྲེལ་འཚུབ་ངང་འཁོར་གཡོག་བློས་འགེལ་རུང་བ་གཉིས་དགེ་འདུན་ཆོས་འཕེལ་ལགས་ཀྱི་གནས་སྟངས་ཅི་འདྲ་ཞིག་ཡིན་མིན་རྩད་གཅོད་གཏོང་བ་དང། ཁོང་ལ་ཉལ་ཆས་དང་ཟ་མ་བཅས་བསྐྱལ་དུ་མངགས་པ་ཡིན། དེ་རིང་དུས་ཚོད་ཀྱི་དབང་གིས་ལེ་ཚན་གཏོང་མཚམས་འདི་ནས་འཇོག་གི་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་མུ་མཐུད་ནས་སླར་ཡང་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ལོ་གསར་ཚེས་པ་བཅུ་དགུ་ཉིན་སྲིད་སྐྱོང་ལ་གཟིམ་ཆུང་མཇལ་ཁ་སྩལ་ཡོག་གི་ཉི་ཧོང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་ལོ་རེའི་གི་ཚོགས་འདུ་དེ་ཕྱི་ཚེས་བཅོ་བརྒྱད་གི་ཉིན་དྲ་རྒྱ་བརྒྱུད་ནས་སྐོང་ཚོགས་གནང་འདུག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་བྱེད་བཞིན་པ་ཡིན། རླུང་འཕྲིན་ལས་རིམ་ཁག། བོད་ནང་ཞོགས་པའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང། ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་པའི་བར་རྒྱང་སྲིང་བྱེད་ཀྱི་ཡོད་པས་རྣམ་པ་ཚོས་དེ་ལྟར་གསན་པར་བཀའ་དྲིན་ཆེ་ཞུ་གི་ཡོད།